Beyond Blue ཞེས་པའི་ཚོགས་པས་སྨན་གྱི་ལམ་སྟོན་པ་དང་སྤྱི་སྨན་པ Grant Blashki ལགས་ཀྱིས་གནས་སྟངས་དེ་འདྲའི་སྐབས་ཁྱེད་ཀྱི་བསམ་བློ་འཁྱེར་ཕྱོགས་ཀྱིས་སེམས་ཁམས་དང་ལུས་པོའི་འཕྲོད་བསྟེན་གཉིས་ཀར་ཤུགས་རྐྱེན་ཡོང་ངེས་རེད་ཅེས་ཁོང་གིས་གསུངས་དོན། དེང་སང་གསར་འགྱུར་དང་སྤྱི་ཚོགས་དྲ་རྒྱར་མགོ་འཁོར་ནས་མཚན་མོ་འཕྱི་པོ་བར་གཉིད་མི་ཁུག་མཁན་མང་པོ་ཡོད། ཁྱེད་ཀྱིས་བྱུང་ན་གཉིད་དུས་ཐོག་ཏུ་ཁུག་རྒྱུ་ཧ་ཅང་གལ་ཆེན་པོ་ཡིན། དེ་མིན་ཁྱེད་ལ་སེམས་ཁམས་འཕྲོད་བསྟེན་དང་འབྲེལ་བའི་སེམས་ངལ་ཡོད་ན Beyond Blue གྱི་རོགས་པོའི་འབྲེལ་ལམ་ཐོག་ཆུ་ཚོད་གཉིས་ཙམ་ཞིག་ཁ་པར་བཏང་ཆོག་ལ་ང་ཚོས་སྐད་སྒྱུར་གྱི་མཐུན་སྦྱོར་ཡང་སྤྲད་ཀྱི་ཡོད། Beyond Blue ལ་གཞིགས་ན། མི་ལོ་རྒན་པ་བརྒྱ་ཆ་བཅུ་ནས་བཅོ་ལྔ་ཙམ་ཞིག་ལ་སེམས་ངལ་ཡོད་པ་དང་ཡང་མི་རྒན་པ་བརྒྱ་ཆ་བཅུ་ཙམ་ཞིག་ལ་དངངས་འཚབ་ཆེ་བའི་ནད་ཡོད་པ་ཐོན་ཡོད་འདུག་འོན་ཀྱང་སྤྱི་སྨན་པ Blashki ལགས་ཀྱིས་སྟབས་ལེགས་པ་ཞིག་ལ Australia ནང་སེམས་ཁམས་ཀྱི་འཕྲོད་བསྟེན་ཆེད་རོགས་སྐྱོར་མང་པོ་ཡོད་ཅེས་ཁོང་གིས་གསུངས་དོན། In Australia any GP།
Australia ནང་སྤྱི་སྨན་པ་ཚོས་སེམས་ཁམས་འཕྲོད་བསྟེན་ལྟ་སྐྱོང་ཆེད་འཆར་གཞི་བཏིང་ནས། ཁྱེད་རང་སེམས་ཁམས་རིག་པའི་ཆེད་ལས་སྨན་པ་དང་བསྟེན་གཏུག་བྱེད་ཆོག་པ་ཡིན། མི་མང་པོ་ཞིག་སྤྱི་ཚོགས་ནང་མིང་ངན་པ་ཡོང་ངེས་རེད་བསམ་ནས་སེམས་ཁམས་འཕྲོད་བསྟེན་གྱི་སྐོར་གླེང་བར་ངོ་ཚ་བྱེད་ཀྱི་ཡོད་པས། ནང་མི་སྤུན་མཆེད་ཚོས་ཕྱག་རོགས་གནང་ནས་སྨན་པའི་ལམ་སྟོན་བླང་དགོས། ཡང Australian Institute of Health and Welfare ཞེས་པ་སྟེ་ཨོ་སི་ཀྲི་ལི་ཡའི་འཕྲོད་བསྟེན་དང་བདེ་དོན་ལྟེ་གནས་ཁང་གིས། སེམས་ཁམས་འཕྲོད་བསྟེན་དཀའ་ངལ་ཡོད་པའི་མི་རྣམས་ལུས་པོའི་འཕྲོད་བསྟེན་དང་འབྲེལ་བའི་ནད་ན་སླ་བ་ཡོད་པར་འགྲེལ་བརྗོད་གནང་ཡོད་འདུག་དེ་ཡང Brisbane ནང་རྟེན་གཞི་ཡོད་པའི་འཕྲོད་བསྟེན་གྱི་ཚོགས་པ Core Health ཞེས་པའི་ལུས་སྦྱོང་ལམ་སྟོན་པ Cameron Corish ལགས་ཀྱིས་ཉེ་ཆར་ལོ་རྒན་པ་མང་པོ་ཞིག་ཏོག་དབྱིབས་ནད་དུག་རྐྱེན་ལུས་སྦྱོང་བྱེད་མཚམས་བཞག་པར་དོ་སྣང་བྱུང་ཞེས་ཁོང་གིས་གསུངས་དོན། This joke around Corona kilos is ཏོག་དབྱིབས་ནད་ཡམས་སྐབས་མི་མང་པོ་ཞིག་གིས་ཁ་ལག་མང་པོ་ཟ་བ་དང་ལུས་རྩལ་མེད་པའི་རྐྱེན་གྱིས་ལུས་པོའི་ལྗིད་ཚད་འཕར་ཡོད་པ་ནི་དངོས་ཡོད་ཀྱི་གནས་སྟངས་ཤིག་རེད། དེ་ཡང་ཉམས་ཞིབ་ཁང CSIRO ཡིས་རྟོག་ཞིབ་གནང་བ་ལས། མི་བརྒྱ་ཆ་བཞི་བཅུ་ཙམ་ཞིག་གིས་ཏོག་དབྱིབས་ནད་རིམས་སྐབས་ལུས་པོའི་ལྗིད་ཚད་འཕར་ཡོད་པ་དང། ཡང་མི་བརྒྱ་ཆ་སུམ་ཅུ་ལྷག་ཙམ་ཞིག་གིས་ཏོག་དབྱིབས་ནད་རིམས་སྐབས་ཟས་བཅུད་ལ་འཐུས་ཤོར་འགྲོ་ཡོད་པ་ཐོན་ཡོད་འདུག། Corish ལགས་ཀྱིས་ཏོག་དབྱིབས་ནད་ཡམས་སྐབས་ཁོང་གིས་ནམ་རྒྱུན་ལམ་སྟོན་གནང་སའི་མི་མང་པོ་ཞིག་གིས་འགོག་སྲུང་ཕྱིར་ཁྱིམ་ལས་ཕྱིར་མི་ཐོན་པ་དང་ཕྱི་མི་དང་འབྲེལ་བ་མི་བྱེད་པའི་རྐྱེན་གྱིས་འཕྲོད་བསྟེན་ལ་གནོད་འཚེ་བྱུང་ཡོད་པ་མཐོང་སོང་ཞེས་ཁོང་གིས་གསུངས་དོན། ཕྱི་ལུས་དང་སེམས་ཁམས་ཀྱི་འཕྲོད་བསྟེན་གཉིས་ཐད་ཀར་འབྲེལ་བ་ཡོད་པར་བརྟེན་མི་མང་པོ་ཞིག་གིས་ལུས་པོའི་འཕྲོད་བསྟེན་ཉམས་རྒུད་འགྲོ་བར་བརྟེན་ཁོང་ཚོའི་སེམས་ཁམས་ཀྱི་འཕྲོད་བསྟེན་དང་དྲན་ཤེས་ཀྱང་ཉམས་པ་ཡོང་གི་འདུག། དེ་ཡང་མི་སྒེར་ལ་ལུས་སྦྱོང་སྤྲོད་མཁན་ནོར་སི་སྦིན་ཁྲི་སུ་པྲི་ལགས་ཀྱིས་ཁོང་མོ་ཉིན་རེའི་འཚོ་བའི་ནང་ལུས་སྦྱོང་གནང་བ་དང་འཕྲོད་བསྟེན་ལ་དོ་སྣང་གནང་ཡོད་པར་བརྟེན་ན་ཚ་ཡང་སེ་བྱུང་གི་མེད་ཚུལ་འགྲེལ་བརྗོད་གནང་དོན། always keep myself busy smiling། ང་རང་དུས་རྟག་ཏུ་གཞན་ལ་རོགས་པ་བྱེད་པ་དང་ཟས་བཅུད་དང་ལྡན་པ་ཟ་བ་ལུས་སྦྱོང་བྱེད་ཀྱི་ཡོད། དེ་བཞིན། ཆུ་གང་མང་བཏུང་བ་དང་ལྡུམ་རའི་ནང་ལས་ཀ་བྱས་ནས་སེམས་པ་གུ་ཡངས་བྱེད་ཀྱི་ཡོད། གལ་ཏེ་ཁྱེད་ཀྱི་སེམས་ལ་བསམ་བློ་ངན་པའི་རིགས་བཏང་བ་ཡིན་ན། ལུས་སེམས་གཉིས་ཀར་གནོད་འཚེ་བྱུང་ནས་ན་ཚ་ཡང་འབྱུང་རྒྱུ་སླ་བ་ཡོང་ངེས་རེད། དེ་བཞིན་ཀོ་རེ་ཤི་ལགས་ཀྱིས་ལོ་རྒན་པ་རྣམས་ཀྱིས་རང་ཉིད་ཀྱི་ལུས་སེམས་བདེ་ཐང་ཡོང་ཆེད་སེམས་ཁྲལ་དང་དངངས་འཚབ་མ་བྱེད་པར་ཟས་བཅུད་དང་ལྡན་པ་སྤྱོད་དགོས་ཞེས་ཁོང་གིས་གསུངས་དོན།

ཨོ་ལིབ་སྣུམ་སོགས་ཡོད་པའི་ཟས་སྤྱོད་ན་སྙིང་དང་སེམས་ཁམས་ཀྱི་འཕྲོད་བསྟེན་ལ་ཕན་པོ་ཡོད་པ་དང་དེ་བཞིན། སྤྱིར། ཕྱི་མི་གཞིས་སྤོ་བ་རྣམས་ཨོ་སི་ཀྲི་ལི་ཡར་སླེབས་རྗེས་འཕྲོད་བསྟེན་ཡར་རྒྱས་འགྲོ་ཡོད་ཀྱང། ནུབ་ཕྱོགས་རྒྱལ་ཁབ་ནང་མངར་མོ་དང་ཞག་རྩི་མང་བའི་ཟས་སྣ་འཛོམས་ཡོད་པར་བརྟེན་ཁོ་ཚོར་ཤུགས་རྐྱེན་ངན་པ་འབྱུང་ཉེན་ཡོད་ཅེས་ཁོང་གིས་གསུངས་དོན།
Trying to keep yourself on a healthy ཁྱེད་ཀྱིས་ཟས་རིགས་བཅུད་དང་ལྡན་པ་སྤྱོད་པ་དང་ཉིན་ལྟར་ལུས་རྩལ་གནང་ནས་རང་ཉིད་ཀྱི་ལྗིད་ཚད་ཏག་ཏག་ཞིག་ཡོང་ཐབས་བྱེད་དགོས། ཡང་ཤུལ་བྱུང་ན་ཐ་མག་འཐེན་མི་རུང་བ་ཞིག་ཡིན། ཆང་རག་ཏོག་ཙམ་ཞིག་སྤྱོད་པ་ཡིན་ན་སྐྱོན་མེད་ཀྱང། ཏོག་དབྱིབས་ནད་ཡམས་སྐབས་སུ་མི་མང་པོ་ཞིག་གིས་ཆང་རག་སྔར་ལས་མང་བ་སྤྱོད་ཀྱི་ཡོད་པའི་གནས་ཚུལ་ཐོན་ཡོད་པས་དེས་འཕྲོད་བསྟེན་ལ་གནོད་འཚེ་ཧ་ཅང་ཆེན་པོ་ཡོད། དེ་བཞིན CSIRO ཡིས་རྟོག་ཞིབ་གནང་བ་བརྒྱུད། མི་གསུམ་ཆ་གཉིས་ཀྱིས་ཏོག་དབྱིབས་ཀྱི་རྐྱེན་པས་ལུས་རྩལ་བྱེད་པར་ཤུགས་རྐྱེན་ངན་པ་བྱུང་བ་ཐོན་ཡོད་འདུག་ཡང་སུ་པྲི་ལགས་ཀྱིས་ཀྱང་ཏོག་དབྱིབས་ཀྱི་རྐྱེན་པས་ལོ་རྒན་པའི་ཁྲོད་དུ་ལུས་སྦྱོང་བྱེད་སར་བསྐྱོད་མཁན་ཇེ་ཉུང་དུ་འགྲོ་ཡོད་ཀྱང་ད་ཆ་དམ་དྲག་ལྷོད་དུ་འགྲོ་སྐབས་ལོ་རྒན་པ་དེ་སྔོན་ལུས་སྦྱོང་མི་བྱེད་མཁན་མང་པོ་ཞིག་ལུས་སྦྱོང་བྱེད་འགོ་ཚུགས་ཡོད་པ་མཐོང་བྱུང་ཞེས་ཁོང་གིས་སྐྲན་ངན་ལས་དྲག་སྐྱེད་བྱུང་བའི་ལོ་དྲུག་ཅུའི་ནང་ཡིན་པའི་ནད་པ་ཞིག་གི་དཔེ་བླངས་ནས་གསུངས་དོན།

སྤྱི་སྨན་པ Blensky ལགས་ཀྱིས་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ལོ་རྒན་པ་རྣམས་རང་ཉིད་ཀྱི་ཁྱིམ་དུ་བསྡད་པ་ལས་ཕྱིར་བསྐྱོད་པར་ཞེད་སྣང་ཡོད་ཀྱང། ད་ཆ་གནས་སྟངས་ཅུང་ཡག་ཏུ་འགྲོ་བ་དང་བསྟུན་ལོ་རྒན་པ་རྣམས་ཀྱིས་རིམ་བཞིན་སྤྱི་ཚོགས་ནང་མཉམ་ཞུགས་གནང་ཐབས་བྱེད་དགོས་ཞེས་ཁོང་གིས་གསུངས་དོན། So maybe that's just going for a walk down to the shop དཔེར་ན་ཁྱེད་ཀྱིས་ཉེ་འགྲམ་གྱི་ཚོང་ཁང་བར་གོམ་པ་རྒྱག་ནས་འགྲོ་བ་དང། ཚོང་ཁང་བདག་པོ་དང་བཀའ་མོལ་གནང་བ། དེ་བཞིན། སོ་སོའི་གྲོགས་པོ་གྲོགས་མོ་དང་ཐུག་འཕྲད་བྱེད་རྒྱུ་སོགས་རིམ་བཞིན་སྤྱི་ཚོགས་ནང་ཞུགས་ཐབས་བྱེད་དགོས། གང་ཡིན་ཟེར་ན་ཨོ་སི་ཀྲི་ལི་ཡའི་ནང་ཏོག་དབྱིབས་ནད་ཀྱི་ཉེན་ཚབས་སྔར་ལས་ཆུང་དུ་འགྲོ་ཡོད། ཁྱེད་ཀྱིས་སེམས་ཁམས་འཕྲོད་བསྟེན་དང་འབྲེལ་བའི་ལམ་སྟོན་ཆེད Lifeline ལ་ཁ་པར་ཨང། གཅིག་གསུམ་གཅིག་གཅིག་གཅིག་བཞི་དང Beyond Blue ལ་ཁ་པར་ཨང། གཅིག་གསུམ། ཀླད་ཀོར་ཀླད་ཀོར། གཉིས་གཉིས་བཞི། དྲུག་གསུམ་དྲུག་ཐོག་ཆུ་ཚོད་ཉི་ཤུ་རྩ་བཞི་རིང་འབྲེལ་གཏུག་གནང་ཆོག་པ་ཡིན། ཡང་གལ་ཏེ་ཁྱེད་ལ་སྐད་སྒྱུར་གྱི་རོགས་རམ་དགོས་ཚེ་ཁ་པར་ཨང་གཅིག་གསུམ་གཅིག་བཞི་ལྔ་ཀླད་ཀོར་ཐོག་རྒྱལ་ཡོངས་ཡིག་སྒྱུར་དང་སྐད་སྒྱུར་ཞབས་ཞུར་འབྲེལ་བ་གནང་ཆོག་ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། ཨོ་སི་ཀྲི་ལི་ཡའི་བོད་པའི་སྤྱི་ཚོགས་དང་འབྲེལ་མཐུད་ལེགས་པོ་ཡོང་ཆེད sbs.com.au/tibetan ཐོག་གཟིགས་རོགས།